དགའ་བཞི་ལ་བརྟེན་ནས། བདེ་བ་དང་སྟོང་པ་སྦྱར་བའི་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་སྐྱེད་པར་ནུས་ཤིང། ལིངྒ་ལི་ཡ་སྟེ་ཞེས་པ་སྦས་དོན་དུ་བཤད་པའི་ཚེ་བྷ་གར་ཐིམ་པ་ལ་ཐིམ་པ་ལ་འཇུག་ཅིང། སྤྱིར་གསང་དབང་དང་གསང་མཆོད་ཀྱི་ཚེ་ཡུམ་དང་སྦྱོར་བའི་རྣམ་པ་ཅན་དུ་བསྒོམས་ཀྱང་སྐབས་ཐམས་ཅད་དུ་དེ་ལྟར་མི་དགོས་པར་མཁས་གྲུབ་ཐམས་ཅད་མཁྱེན་པས་འདི་ལྟར་གསུངས་ཏེ། ཁ་ཅིག་སྤྱིར་བཅུ་གསུམ་མ་སོགས་འཇིགས་བྱེད་ལ་ཡུམ་ཡོད་པར་བཤད་པའི་གཞུང་མེད་པས། མི་འཐད་དོ་ཟེར་ཅིང་འདིའི་རྒྱུད་དང་རྒྱ་གཞུང་རྣམས་སུ་ཡང་ཡུམ་ཡོད་པར་མ་བཤད་པ་དང་མེད་པར་བཤད་པ་གཉིས་དོན་མི་གཅིག་ཅིང་དེ་དག་གི་ལུགས་ལ་སྐབས་གང་དུ་ཡང་ཡུམ་མེད་པར་བཞེད་པ་མེད་དེ་དེ་དག་གི་ལུགས་ལ་དབང་བཞི་རྫོགས་པར་བསྐུར་བ་བཤད་པའི་ཕྱིར་རོ། མཁས་གྲུབ་ཐམས་ཅད་མཁྱེན་པས་ཡུམ་ཡོད་མེད་ཟེར་བའི་མི་ཚུལ་མང་པོ་བཤད་པ་དེ་ལ་བཅུ་གསུམ་མ་ལ་ཡུམ་ཡོད་རེད་གསུངས། དེ་ལ་གསང་དབང་ལ་བླ་མའི་ཡུམ་ལ་བརྟེན་ནས་གསང་རྫས་བསྒྲུབ་པ་དང་ཤེར་དབང་ལ་ལྷ་མོའི་ཡུམ་ལ་སྙོམས་འཇུག་བཞི་བསྒྲུབ་པ་སོགས་མང་བས་སོ་ཞེས་དང།

རྣལ་འབྱོར་ལ་གནས་ནས་མཉམ་པར་འཇུག་པ་ཡོད་པར་འགྲུབ་ཅིང་དེ་འགྲུབ་ན་རྡོ་རྗེ་འཇིགས་བྱེད་ཡུམ་དང་སྦྱོར་བའི་རྣམ་པ་ཅན་དུ་གང་འགྲུབ་པར་འགྲུབ་བོ་ཞེས་དང། འཇིགས་བྱེད་ལ་ཡུམ་ཡོད་པར་རྒྱུད་རྣམས་ཀྱི་ཚིག་དོན་ལ་གསལ་བར་མ་བཤད་ཀྱང་དོན་གྱི་བཤད་པ་དང་སྦས་དོན་གྱི་བཤད་པ་ལ་ཤིན་ཏུ་ཡོད་ཅིང་མཚན་མ་གྱེན་དུ་འགྲེང་བ་ཞེས་པའི་མཚན་མ་ལ་ལིངྒ་ལ་བཤད་ལ་དེ་ཉིད་སྦས་དོན་དུ་བཤད་ན་ལིངྒ་ལ་ལིངྒ་ལ་ལིངྒ་ལ་ལི་ཡ་སྟེ་ཞེས་བྱ་བ་ཐིམ་པ་ཞེས་བྱ་བར་བརྗོད་ཅིང་གང་དུ

མ་འདྲེས་པར་མེ་ལོང་ལ་གཟུགས་བརྙན་ཤར་བ་བཞིན་དུ་བསྒོམ། པདྨ་བཾ་གྱི་སྐབས་སུ་དམ་ཚིག་པ་དམ་ཡེ་གཉིས་རོ་གཅིག་ཏུ་འདྲེས། འདྲེས་པར་བསྒོམ། ཨོམ་ཁཌྒ་ཧོ་ཞེས་བརྗོད་པའི་སྐབས་སུ་ཡེ་ཤེས་པ་དམ་ཚིག་པ་ལ་མི་དགྱེས་པ་མེད་པར་བཞུགས་ཤིང་དམ་ཚིག་པས་ཡེ་ཤེས་པ་དབང་དུ་བྱས་པར་བསམ།

དེ་ཡང་ཨོམ་ནི་བཀྲ་ཤིས་པ་སོགས་ཀྱིས་བསྒྲགས། ཨོམ་ནི་བཀྲ་ཤིས་པ་སོགས་ཀྱིས་བསྒྲགས། ཧྲཱི་ནི་ཁྲོ་ཞི། ཧྲཱི་ཧ། ཧ་བོ་ནི་སྐྱེས་མཆོད། མ་ཧ་ནི་ཆེན་པོ། པོ་ཏཱ་ནི་ཁྲོ་བོ། ཨ་འགི་ཚ་ཨ་འགི་ཚ་ཚུར་ཤུག་ཚུར་ཤིག། ཨེ་མ་མདའ་ནི་བདག། པུ་མདའ་ནི་མཆོད་པ། ཏྲ་ཙི་ནི་ཚུར་ཚུར། མདའི་ཧ་ན་གཟུང་ངམ་བཞི། ཏྲ་ས་མདའ། ཀ་ཏྲི་རྣམས་རྩ་བ། མེ་ནི་བདག། ཛི་མེ་ནི་བློ་གཏད། ཀུ་རི་ནི་འཇོག། སོ་བ་ནི་བཞི་ཚུགས།

དེ་བཞིན་དུ་བདག་ཉིད་དུ་དག་པར་དོན་དམ་གྱི་ལྷ་བདེ་སྟོང་གི་ཡེ་ཤེས་ལྷ་ཡི་ངོ་བོར་གཅིག་ཏུ་བསྡུས་ཏེ་ཆོས་དབང་བསྐུར་བ་བསྡུ།